ག་རེ་འདུག་ཕན་ཚུན་དེ་ནི་མཐུན་པ་དང་མི་མཐུན་པ་གི་ཕྱོགས་ག་རེ་འདུག་དེ་བཞིན་མ་འོངས་ནི་ཁོང་རྣམ་ཚོ་གི་ད་འཆར་གཞི་ག་རེ་འདུག་དེ་ཚོ་སོགས་ཀྱི་ཐོག་ལ་ཡ་དེ་རིང་ང་ཚོ་འདྲའི་དགེ་འདུན་པ་ཁག་ཅིག་དེ་ཚོས་གདན་འདྲེན་ཞུས་ཡོད་ཨ་ནི། དགེ་འདུན་པ་ཁོང་རྣམ་པ་གཉིས་སུ་ཡིན་ཟེར་ན་སྒོ་མང་དགེ་བཤེས་བསྟན་པ་འཕགས་མཆོག་ལགས་དང་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་རྣམ་པ་གཉིས་ཡིན་རྣམ་པ་གཉིས་ད་ལྟ་གསན་གི་འདུག་གས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་གོ་གི་འདུག་ན། ལགས་སོ་བཀའ་དྲིན་ཆེ། ད་དེ་རིང་ང་ཚོ་ཁྱེད་རང་གཉིས་ད་ལྟ་སིངྒ་ལ་ལ Sri Lanka ནང་ལ་ཡག་ཡོད་ཙང་ཁ་པར་གི་མཐུད་ཡག་ཐོག་ནས་ཁག་པོ་ཞིག་བྱུང་ཡིན་ན་ད་ང་ཚོ་ཕར་ཚུར་འབད་བརྩོན་བྱས་ཏེ་དེ་རིང་དེ་གི་གླེང་སྟེགས་དེ་ཐོག་ལ་ཡང་ཕེབས་ཐུབ་པ་ལ་རྣམ་པ་གཉིས་ལ་བཀའ་དྲིན་ཆེ་ཞུ་བ་དང་པོ་དེ་བྱས་ནས་ང་ཚོ་དྲི་བ་དེ་འགོ་བཙུགས་ཡ་ཡིན། ད་ཐོག་མ་དེ་ལ་ད་ལྟ་གོང་དུ་ངས་གི་ངོ་སྤྲོད་ཞུས་པ་ནང་བཞིན་ད་ལྟ་ད་འགྲིག་གི་ལས་གཞི་ཅིག་གནང་བསྡད་ཀྱི་འདུག་ལས་གཞི་དེ་ཐོག་མ་གཅིག་ག་འདྲ་ཅིག་འགོ་བརྩམས་པ་རེད། དེ་དྲི་བ་དེ་སྒོ་མང་དགེ་བཤེས་བསྟན་པ་འཕགས་མཆོག་ལགས་ལ་བཀའ་འདྲི་ཞུ་ཡ་ཡིན། གོ་ཡ་ལ་ཁྱེད་རང་དེ་ད་ལྟ་ད་གཅིག་དགེ་འདུན་པ་དང་ལ་ལ་ང་ཚོ་ནང་པའི་གི།

ཨ་ནི་དེ་འདྲ་ཡིན་ཙང་ད་དེ་ལས་གཞི་དེ་གལ་ཆེན་པོ་གཅིག་མཐོང་བྱས་ཡང་དེར་མཛད་འགོ་བཙུགས་ཡོད་ས་རེད་ཨ་ནི་གོ་ཡ་ལ་ད་ལྟ་ལས་ལས་གཞི་དེ་གི་ཁོངས་སུ་ལ་ཡང་ད་ལྟ་ང་ཚོ་དགེ་འདུན་པ་མང་པོ་གཅིག་ད་རང་སི་རི་ལང་ཀ་ལ་ཕེབས་ཡོད་ས་རེད་མི་དགེ་འདུན་པ་གྲངས་ཀ་ག་ཚད་འདྲ་ཞིག་ཕེབས་ཡོད་རེད་ཨ་ནི་དགེ་འདུན་པ་དེ་ཚོ་ཡང་གོ་ཡ་ལ་ཡང་ང་ཚོ་བོད་བརྒྱུད་ནང་བསྟན་གྱི་དགོན་པ་སོ་སོ་གི་དེར་མཛད་སྐུ་ཚབ་མི་སྣ་དགེ་བཤེས་པ་དེ་འདྲ་དགེ་བཤེས་དགེ་འདུན་པ་དེ་འདྲ་རེད་ཟེར་གོ་བྱུང་ཨ། འོ་ད་དེ་འདྲ་ང་ཚོ་དེ་ལ་དེ་ཡ་གི་དགེ་བཤེས།

ལགས་སོ་ལགས་སོ་ལགས་སོ་བཀའ་དྲིན་ཆེ། ཨ་ནི་མུ་མཐུད་འདི་ཡ་ཨ་ནི་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ལ་བཀའ་འདྲི་ཞུ་ཡ་ཡིན་ད་ལྟ་གོང་དུ་དགེ་བཤེས་བསྟན་པ་འཕགས་མཆོག་ལགས་ཀྱིས་ད་ཁྱེད་རྣམ་ཚོ་ད་ད་དེ་ལ་དེ་ནི་སི་རི་ལང་ཀ་ལ་ཕེབས་ཡོད་རེད་ཨ་ནི་ད་མཛད་རིམ་གི་ད་དེ་གི་སྙིང་བསྡུས་ཤིག་ངོ་སྤྲོད་ཅིག་གནང་སོང་དེ་ནི་གོ་ཡ་ལ་ཡ།

ད་ནི་ཉམས་ལེན་གནང་ཡ་དེ་གི་དེ་ཚོ་སྙིང་པོ་བསྡུས་བསྡུས་བྱས་ནས་ཁོང་རྣམ་ཚོའི་ཉམས་བཞེས་གནང་སྟངས་ག་འདྲས་དང་ང་ཚོའི་ཐོག་ནས་ཉམས་བཞེས་གནང་སྟངས་ག་འདྲ་ཐག་རིང་པོའི་ཐོག་ནས་ཕར་ཚུར་སློབ་སྦྱོང་དེ་འདྲས་ཙམ་མ་ཡིན་པར་དངོས་སུ་རང་ད་ཞེ་ས་མ་ཞུས་ན་མི་དང་མི་ཐུག་པའི་སྒོ་ནས་ཁོང་རྣམ་ཚོའི་ཉམས་བཞེས་གནང་སྟངས་ག་འདྲ་རེད་ང་ཚོའི་ཉམས་བཞེས་ད་ལྟ་གནང་སྟངས་ག་འདྲས་བྱས་ནས་འགྲུབ་ཡོད་རེད།

ཨང་དུ་སེམས་ཚོར་བཏང་བ་དང་དེའི་ཐོག་ལ་ཡང་མི་འདྲ་བ་ཏོག་ཙམ་ག་རེ་ཡོང་གི་འདུག་ལབ་ཡོང་ན། ང་ཚོ་གིས་འོད་སྲུང་ཆེན་པོ་གིས་མངོན་པ་བསྡུས་རེད་ཟེར་དུས་དང་ཁོང་ཚོའི་ཕྱོགས་ལ་མངོན་པ་བསྡུས་ཡོད་མ་རེད། མངོན་པ་ཟེར་དུས་རྗེས་ལ་བྱུང་བ་རེད་ཟེར་དུས་མི་འདྲ་བའི་ཁྱད་པར་གཅིག་དང། དེ་ནས་ཡང་ཨ་ནེ་བསྡུས་པའི་རིམ་པ་དེ་ལ་གཅིག་བསམ་བློ་བཏང་དུས། ང་ཚོ་གིས་ཨ་ནེ་ཀར་ཀུན་དགའ་བོ་གིས་མདོ་སྡེ་དེ་བསྡུས་དེ་ནས་ཉེ་བར་འཁོར་གྱིས་འདུལ་བ་དེ་བསྡུས། ཁོ་ཚོས་བྱས་པ་ཡིན་ན་ཨ་ནེ་ཉེ་བར་འཁོར་གྱིས་དང་པོ་འདུལ་བ་དེ་བསྡུས་དེ་ནས་ཀུན་དགའ་བོ་གིས་ཨ་ནེ་མདོ་དེ་བསྡུས་ཟེར་དེ་འདྲ་རེད་ཟེར་ནས་དེ་ནས་ང་ཚོ་དེའི་སྐོར་ལ་ང་ཚོ་ཨ་ནེ་དགེ་བཤེས་རྣམ་པ་ཚོ་དང་མཁས་དབང་རྣམ་པ་ཚོ་བར་ལ་བགྲོ་གླེང་མང་པོ་བྱུང་སོང། དེ་ནས་མངོན་པ་སངས་རྒྱས་ཀྱིས་གསུངས་ཡོད་དང་ཡོད་མ་རེད་ཟེར་ན། ད་ང་ཚོ་མངོན་པ་ཟེར་དེ་ཨ་ནེ་ལྷ་ཡི་ཡུལ་ལ་ཨ་ནེ་སངས་རྒྱས་བཅོམ་ལྡན་འདས་ཁོ་རང་གིས་མ་ཡུམ་གྱི་དྲིན་གསོ་བའི་ཆེད་དུ་གསུངས་པ་རེད་ཟེར། དེ་ནས་དེ་བཞིན་རྒྱ་མཚོས་བརྩམས་པར་ད་དེ་ཟེར་བ་ནི་མ་རེད་ཟེར། མངོན་པ་ཟེར་ཏེ་སངས་རྒྱས་ཀྱིས་གསུངས་ཡོད་མ་རེད་ཟེར་ནས། འོ་དེ་འདྲ་ཞིག་ནས་དེའི་ཐོག་ལ་ཡང་འདྲི་རྩད། ཁག་མ་འདྲ་བོ་དཔེ་ལན་ཁ་ཚ་བོ་དེ་འདྲ་མང་པོ་བྱུང་སོང། ད་བརྗོད་གཞི་གཉིས་པ་དེ་བསམ་བློ་བཏང་པ་ཡིན་ན་བརྗོད་གཞི་གཉིས་པ་དེ་ད་ལྟ་བུ་ནང་ཆོས་ཟེར་ན་བདེན་པ་བཞིའི་སྐོར་དེ་རེད་བ་ད་ལྟ་བདེན་པ་བཞིའི་སྐོར་དེ་འདི་བསམ་པ་ལ། ཨ་ནི་བདེན་པ་བཞི་གི་ནང་ནས་ཨ་ནི་སྡུག་བསྔལ་བདེན་པ་ངོས་འཛིན་བྱེད་པའི་སྐབས་ཐོག་ལ།

བཀའ་འདྲི་ཞུ་དུས་ཙམ་པ་དེ་ནས་ཁོང་རྣམ་པ་ཚོ་གིས་ད་དེའི་ཐོག་ལ་ཨ་ནེ་ཡང་འགྲེལ་བཤད་མང་པོ་རྒྱག་གི་འདུག་ག་རེད་ཟེར་ན། ཨ་ནེ་འདུས་བྱས་ཐམས་ཅད་ཨ་ནེ་རྒྱུ། རྒྱུ་ལས་བྱུང་བ་རེད། རྒྱུ་ཕུན་སུམ་ཚོགས་པ་ལས་བྱུང་བ་རེད་མ་གཏོགས་ཨ་ནེ་རྒྱུ་གཅིག་ལས་བྱུང་བ་དང་རྒྱུ་དང་པོ་དེ་འདི་རེད་ཟེར་ས་ནི་ཡོད་མ་རེད་ཟེར་ནས་དེ་ནི་ཁོང་ཚོ་གི་དཔེ་དང་བྱས་པའི་འགྲེལ་བཤད་མང་པོ།

ད་དེའི་རྗེས་ལ་ཨ་ནེ་བརྗོད་གཞི་དེ་ཤྲི་ལང་ཀའི་སྐོར་གྱི་གནས་ཚུལ་དེ་རེད་ད་དེ་ཧ་ཅང་གི་དཔེ་བརྗོད་གཞི་ཡག་པོ། ཤྲི་ལང་ཀའི་ཐོག་ལ་སྔོན་མ་སྔོན་མ་ག་འདྲ་སེ་བྱུང་ཡོད་མེད་ནང་ཆོས་ག་འདྲ་སེ་དར་ཡོད་མེད་ཨ་ནེ་ག་རེ་ག་རེ་བྱུང་ཡོད་མེད་དེའི་སྐོར་ལ་ད་ད་ཨ་མདོ་མཁས་དབང

ཨ་ནི་ངོ་སྤྲོད་དང་མཉམ་དུ། དེ་ནས་དེ་ནས་ད་དེ་ནང་ལ་ཡང་ང་ཚོ་གི་ལྟ་བ་ག་འདྲ་ཡོད་མ་ཁོ་རང་ཚོ་གི་ལྟ་བ་ག་འདྲ་འདུག་ཕན་ཚུན་མཐུན་དང་མི་མཐུན་པ་གི་ཕྱོགས་དེ་འདུག་འདུག་འདུག་འདུག་དེ་ཚོ་ངོ་སྤྲོད་གནང་སོང་ད་དེའི་ཐད་ལ་ཡང་ཁྱེད་རང་གིས་ཁ་ས་ག་རེ་ཞུ་ཡ་ཡོད་དགེ་བཤེས་ལགས་གསུངས་ཚར་ཟི་ལྷག་ད་ལྷག་བསྡད་ཡ་ཨང་ཁྱེད་རང་གི་ཁ་ནས་ཞུ་ཡ། འདི་ག་ལས་ཡ་དེ་ལྷོ་ཕྱོགས་ལ་ཚོགས་ཡ་དང་དེ་ཚོའི་ནང་ལ་འདུལ་བའི་སྐོར་གྱི་གཞི་གསུམ་གྱི་ཕྱག་ལེན་རེད།

དེ་བསྟན་བཅོས་ཀྱི་ཁུངས་ག་དུས་ཅི་ལ་གཏུགས་ཡོད་མེད་དེ་ཡང། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཐོག་མར་མདོ་ལ་ཡང་དེ་ཁུངས་གཏུགས་བྱས་ནས་རྩ་བའི་དེ་ལ་ཡང་དེ་གཏུགས་བྱས་འགྲོ་དགོས་ཡིན་གྱི། འོ་དེ་ལ་ཡང་དེ་མདོ་ལ་གཏུགས་ཚུལ་དང་དེ་སྐད་དེ་ཅིའི་ཕྱིར་ཞུ་བའི་སྐབས་ལ། ཁོང་རྣམ་ཚོ་ཡང་དེའི་ཐུགས་མཉེས་པོ་ཞེ་དྲག་གནང་གི་འདུག་འོ་འདིའི་སྡེ་ཚན་ལྟར། ཆོས་བརྒྱུད་ཁག་གི་བྱུང་རིམ་དེ་སྡེ་ཚན་དང།

མཁས་དབང་ཁོ་རང་གིས་དེ་ནི་སྔོན་མ་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་ནས་ག་ནས་གསུངས་ཡོད་རེད། དེ་ནི་མ་དེའི་རྗེས་ལ་དེ་དམ་ཆོས་འདི་ཉམས་ལེན་བྱེད་སྟངས་ཀྱི་རིམ་པ་ལ་ཡང། ཤྲི་ལང་ཀ་དང་བོད་དེ་རྩ་བའི་ནང་པ་སངས་རྒྱས་པ་ཡིན་པ། དེ་གས་དེའི་ཆོས་ལུགས་དར་ས་དེ་རྒྱ་གར་ནས་ཚུར་དར་བསྡད་པ་ཡིན་པ། ད་རྒྱ་གར་ནས་ཚུར་དར་བའི་བརྒྱུད་རིམ་དེའི་ནང་ལ་ཡང།

དེ་ནང་ལ་ད་ཁྱེད་རང་གིས་མཐུན་དང་མི་མཐུན་སྐོར་གྱི་མང་པོ་གསུངས་འདུག་བྱང་ཆུབ་སེམས་དཔའ་གྱི་འཛིན་སྟངས་ད་ལྟའི་ང་ཚོའི་དཔེ་མཚོན་དང་སྦྲགས་ནས་དེ་ཐོག་ལ་བཀའ་འདྲི་ཞུས་ན་བསམ་སོང་བྱང་ཆུབ་སེམས་དཔའ་གྱི་འཛིན་སྟངས་དེ་ང་ཚོ་ཁོ་རང་ཚོ་གི་འགྲེལ་བཤད་ག་རེ་འདུག་ང་ཚོ་བོད་པའི་ནང་བསྟན་ཆོས་བརྒྱུད་པ་ཁྱེད་རང་ཚོ་གི་འགྲེལ་བཤད་རྒྱག་སྟངས་ག་འདྲ་རྒྱག་གི་ཡོད་དེ་མཐུན་ས་ག་རེ་འདུག་མི་མཐུན་ས་ག་རེ་འདུག་དགེ་བཤེས་ལགས། བྱང་ཆུབ་སེམས་དཔའ་ཟེར་དུས་ཨ་ནི་ངས་དེ་འདྲའི་རོབ་ཙམ་ཞུས་པ་ནང་བཞིན་རེད། ང་ཚོ་ཐེག་པ་ཆེན་པོའི་སྡེ་སྣོད་ཟེར་ཡ་ཞུ་རོགས།

ནང་གི་ཡོན་ཏན་ཅི་རྒྱག་གི་ཡོད་པ་བྱེད། འོ་དེ་ལྟར་རང་ཉིད་གཅིག་པུ་ཐར་པ་དོན་དུ་གཉེར་བར་བྱེད་ཡག་གི་ཡང་ཐེག་པ་དམན་པ་ཟེར་ཡག་གི་དེ་ཟིན་འགྲོ་གཅིག། དེ་ལས་འགྲོ་སྟངས་གཅིག་བྱེད། ད་རང་ལས་གཞན་གཅེས་པར་འཛིན་པའི་བྱང་ཆུབ་ཀྱི་སེམས་ཟེར་ཡག་དེ་འགྲོ་སྟངས་ད་ལྟ་ང་ཚོ་སྤྱོད་འཇུག་ནང་གསུངས་པ་ནང་བཞིན་བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་གསུངས་པ་ནང་བཞིན་གྱི་གང་ལྟར་དེ་ནས་བྱང་ཆུབ་སེམས་དཔའ་ཟེར་དེ།

སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་ཡག་ཆེད་དུ། ཨ་ནི། བྱང་ཆུབ་བླ་ན་མེད་པ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་གསུངས་ཡག་དེ་རེད་པ། འོང་འདི་ཟིན་བབས་ས་གཙོ་བོ་དེ་དེ་སྒང་ལ། ཁོང་རྣམ་ཚོའི་མཐར་གཏུགས་ན་དེ་འདྲའི་ཅིག་སྒང་ལ་བབས་དགོས་ཡ་འདྲ་པོ་ཅིག་གསུངས་ཤག་ཡིན་ན་ཡང། ཁོང་རྣམ་ཚོའི་ཡང་འདི་མན་འདྲ་ཟེར་དེ།

ཁ་སྣོན་གནང་རོགས་ཅེས་ཞུ་བ་ཡིན་ད་ཁ་སྣོན་གནང་ཡ་དེ་ག་རེ་སྐོར་ལ་གནང་རོགས་ཅེས་ཞུ་བ་ཡིན་ཞུས་པས་ན། གཅིག་ཁྱེད་རང་ལ་ཡ་ད་རེས་པོ་ཙི་ཏག་འདྲི་ཚེ་སི་རི་ལང་ཀ་ལ་ཕེབས་ཡ་གི་གོ་སྐབས་དེ་ནང་ནས་ཁྱེད་རང་ལ་ཡ་སོ་སོ་སྒེར་གྱི་ངང་ལ་ཡ་ཁྱེད་རང་ངང་ལ་ཡ་ལས་བྱེད་ལ་ཡ་ག་རེ་འདུག་ཧང་སང་ཡ་ཨོ་ད་དེ་ང་ཞུ་ང་ལ་ཕན་སོང་ཨ་དེ་ང་ཚོ་ནང་ཁྲིས་གི་ཆོས་ལུགས་ཐོག་ལ་ཡ་དགོས་ཡ་གི་གནད་འགག་ཅིག་ཆགས་འདུག་ཨ་ཟེར་ཡ་འདྲ་ད་ཡང་མིན་ན་ཕར་ང་རང་ཚོ་བཤད་དེ་ཡ་དེ་ཁོང་ཚོ་ལ་ཕར་པཱ་ལི་གི་ཆོས་བརྒྱུད་པ། གནས་བརྟན་སྡེ་པ་ཁོང་རྣམ་ཚོ་ལ་ཕར་ཞུས་དུས་ཁོ་རང་ཚོ་དངོས་གནས་ཞེ་དྲག་ང་ཚོ་ལ་མདུན་ཅོག་མདུན་ཅོག་བྱེད་གི་འདུག་པ་ཟེར་ཡ་དམ་དྲག་གི་གནད་འགག་དེ་འདྲ་ཁ་ཤས་ཅིག་དཔེ་མཚོན་དང་སྦྲགས་ནས་ཅིག་གསུང་རོགས་བྱེད་ད་རྒྱས་པོ་ཞུས་ན་ཡང་ང་ཚོ་ད་ནང་ཁྱེད་རང་ཚོ་གི་གནས་སྐོར་དང་མི་མང་གི་ས་གནས་སི་རི་ལང་ཀ་གི་རྒྱལ་ཁབ་གི་གནས་ཚུལ་མང་པོ་ཅིག་བཀའ་འདྲི་ཞུ་ཡ་ཡོད། ལགས་སོ་ལགས་སོ། ཨ་ནི་ངས་ད་ང་ཚོ་ལ་ཡ་ད་ང་རང་ངོས་ནས་བསམ་པ་ཡིན་ན་ད་ང་ཚོ་སེམས་བྱུང་གི་སྐོར་དེ་ང་ཚོ་ལ་དངོས་གནས་ཕན་ཐོགས་ཆེན་པོ་བྱུང་སོང་བསམ་བསམ་འདྲ་ཞིག་བྱུང་སོང། ག་རེ་ཟེར་ན་ཨ་ནི། ཁ་སེང་འདི་དགའ་ལྡན་ཕོ་བྲང་གི་ངོས་ནས་ཨ་ནི་བཀའ་འགྱུར་དང་བསྟན་འགྱུར་དེ་འདྲ་ནང་ལ་ཡང་སེམས་བྱུང་དང་ཨ་ནི་གཟུགས་ཀྱི་སྐོར་དེ་ཨ་ནི་དགེ་བཤེས་རྣམ་པ་མང་པོ་ཅིག་གིས་ལོ་མང་པོ་ཞིག་རིང་ལ་ཡང་དཀའ་ལས་བརྒྱབ་བྱས་ཨ་ནི་ཕྱོགས་སྒྲིག་བྱས་ནས་ཨ་ནི་དེབ་གཅིག་ཐོན་ཡོད་རེད་དེའི་ནང་ལ་ང་ཚོ་མཐའ་མའི་དེ་ཞིབ་འཇུག་དེ་སྐབས་ལ་ནི་དེ་ཞིབ་འཇུག་བྱེད་གར་ཤོག་ཟེར་ག་ཚེ་ང་ཚོ་དེ་གསུང་ཆོས་ཀྱི་སྐབས་དེ་སྐབས་དང་བསྟུན་བྱས་ད་དེ་འདྲས་གསུངས་སོང་ཧན་ད་ང་ཚོ་དེ་ཕྱིན་པ་ཡིན་ད་དེའི་ནང་ལ་ད་ལྟ་ག་ཟེར་དགོས་རེད་སེམས་བྱུང་དེ་གཙོ་བོ་མངོན་པ་ནས་བཤད་པའི་སེམས་བྱུང་དེ་ལ་ད་ད་ངས་གོང་དུ་ཞུས་པ་ནང་བཞིན་གྱི་མངོན་པ་གོང་མའི་གི་སེམས་བྱུང་ལྔ་བཅུ་ང་གཅིག་ཟེར་དེ་དང་མངོན་པ་འོག་མའི་གི་སེམས་བྱུང་བཞི་བཅུ་ཞེ་དྲུག་ཟེར།

ཀུན་དགའ་བོ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཨ་ནི་ཤིང་ཨ་ནི་ཨ་ནི་དེ་ཤིང་ཤ་པའི་ཚལ་ཟེར་ན་དེ་ཤིང་སྡོང་དེ་ལ་དཔེ་ལོ་མ་དཔག་ཏུ་མེད་པ་ཡོད་ས་ཅིག་གི་ཡུལ་ན་བཞུགས་དེ་ནས་ཀུན་དགའ་བོ་ཨ་ནི་སུ་ཕེབས་འམ་གསུངས་པ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་གསུངས་པ་རེད་ཟེར་ན་ཀུན་དགའ་བོ་ཟེར་ཨ་ནི་དེ་ཤིང་སྡོང་དེ་ལ་ཅིག་བལྟ་དང་དེའི་ནང་ན་ལོ་མ་དཔག་ཏུ་མེད་པ་འདུག་ག་ཟེར།

ཁྱེད་ཚོ་སྐུ་རོགས་ཀྱི་མྱོང་ཚོར་ག་རེ་བྱུང་སོང་ད་བགྲོ་གླེང་བྱས་པ་རེད་ལ་གནས་སྐོར་ལ་ཕེབས་པ་རེད་བ་ལ་སི་རི་ལང་ཀ་གི་དགོན་པ་དེ་འདྲ་མང་པོ་ནང་ནས་གོ་ཡག་ལ་ཁྱེད་རང་ཚོ་དེ་ཡོང་ཕེབས་དུས་ས་ག་ཟླ་བ་དེ་དང་ཁོ་རང་ཚོ་ས་ག་ཟླ་བ་སྲུང་བརྩི་བྱས་དེ་འཁེལ་བསྡད་ཤག་ངས་གོ་ཡག་ལ་ང་ཚོ་བལ་བོད་ཀྱི་ནང་བོད་བརྒྱུད་ནང་བསྟན་པའི་ས་ག་ཟླ་བ་དེ་སྤྱི་ཟླ་དྲུག་པའི་ནང་ལ་བྱེད་ཀྱི་ཡོད་རེད

མི་དམངས་སྤྱི་བྱིངས་ཀྱི་སྤྱོད་བྱེད་སྟངས་ཀྱི་རིམ་པ་དེ་གའི་དེ་བས་དད་གུས། གཞན་དག་དེ་ཚོའི་ལས་ལས་ཀ་དང་དུས་ཚོད་བཞག་ནས་དེ་ནས་ཡང་དགོན་པ་ཁག་ལ་ཚུར་འཛོམས། ཁོ་རང་ཚོའི་ག་ཚོད་དུས་ཚོད་ཀྱི་ལུས་ངག་ཡིད་གསུམ་གྱི་བྱ་བ་སྒྲུབ་སྟངས་ཀྱི་རིམ་པ་དེ་སྤྱི་ཡོངས་དེ་འདྲ་བོ་ཅིག་ཡོད་པ་ཅིག་ལ། དེ་ཡང་ཡང་དགེ་འདུན་པ།

ད་པཱ་ལི་གི་ཆོས་བརྒྱུད་དང་ནི་ལེགས་སྦྱར་གི་ཆོས་བརྒྱུད་བར་དུ་ལ་ཡང་ཅིག་ཕར་ཚུར་བསམ་ཚུལ་བརྗེ་ལེན་གསུང་གོ་ཡོད་ན་ཤེས་ཡོན་གི་བརྗེ་ལེན་ད་ནང་ཆོས་ཀྱི་ཐོག་ནས་ལྟ་བ་ག་རེ་ག་རེ་མཐུན་འདུག་ག་རེ་མི་མཐུན་པ་འདུག་ཟེར་ཡ་དེ་ཚོ་ཐོག་ལ་ཕར་ཚུར་བསམ་ཚུལ་བརྗེ་ལེན་ཉམས་མྱོང་ལེན་ཡག་དེ་འདྲ་གི་ཐོག་ལ་རེད་དེ་བྱ། དེ་ནི་དེ་དགོངས་པ་ནང་བཞིན་འགྲུབ་སོང་འདུག་བསམ་གི་འདུག་ད་བསམ་གི་མི་འདུག་འདུག་འདུག་ཟེར་ཡང་བཀའ་དྲིན་ཆེ།

ཨ་ནེ་ཁོང་ཚོ་གི་ལ་དཔེ་རྒྱབ་སྐྱོར་ཧ་ལས་པ་ཡོད་པ་ཨོ་དེ་འདྲ་ཞིག་གི་ཨ་ནེ་ག་རེ་ཟེར་དགོས་རེད་ཚོར་སྣང་ཤུགས་ཆེན་པོ་བྱུང་སོང་ཞེས་པ་ཞིག་ཡིན། དེ་ནས་གཉིས་པ་དེ་ད་ང་ཚོ་དེ་ཆབ་མདོའི་སྐོར་གསུངས་པ་དེ་དངོས་གནས་དྲང་ནས་དང་པོ་ང་ཚོ་འབྲས་སྤུངས་ལ་སོང་བའི་ཁ་ཐུག་ལ་ཤྲི་ལང་ཀ་གི་ཨ་ནེ